ལས་རིམ་ནི་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་གཏམ་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

སེམས་པའི་གི་འགྲོ་སྟངས་གི་ལགས་ཀྱི་དུས་ཚོད་འདི་ནི་མི་མང་གི་ཡིད་ལ་སྣང་རྒྱ་ཡིན་པ་རེད་དེ་རེ་དྲོ། ཨ་ས་གི་བ་ནི་ལས་ནི་རང་གི་གོ་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉིན་ལེགས་གི་ཡི་གཞི་ལེན་ད་ཡོད་པ་རེད་ད་དེ་རིང་ཡང་རེ་དྲོ་ཉན་མཁན་གི་མི་མང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། དེ་རིང་གི་འདི་ལས་རིམ་འདིའི་ཐོག་ནས་ཡང་མི་མང་ཚང་མ་ལ་ང་ཡབ་ཡེ་ཤུ་གི་དོན་ནས་ལས་རིམ་ཅིག་ཞུ་གི་ཡིན་ནོ་ཞེས་གསན་འཇུག་རོགས་གནང། ད་དེ་རིང་གི་འདི་ལས་རིམ་འདི་མ་རི་ཡམ་གི་བསྟོད་བྱས། བསྟོད་དབྱངས། ང་ཡི་སེམས་ཀྱིས། གཙོ་བོར་དང་དཀོན་མཆོག་སྐྱབས་ལ་ཡི་རང་ངོ། ཉིད་ཀྱི་གཡོག་མོ་དམའ་བར་གཟིགས། མི་རབས་ཀུན་གྱིས་ད་ཕྱིན་ཆད། ང་ལ་བདེ་ལེགས་བརྗོད་པར་འགྱུར། ང་ཡི་ཕྱིར་དུ་ཀུན་དབང་གིས། ཁྱད་དུ་འཕགས་པའི་བྱ་བ་མཛད། ཁོང་གི་མཚན་ནི། དམ་པའོ། ཁོང་ལ་འཇིགས་པའི་བུ་རྒྱུད་ཐོག། ཁོང་གི་ཐུགས་རྗེ་གནས་པར་འགྱུར། ཁོང་གི་ཕྱག་གིས་མཐུ་སྟོབས་བསྟན། རང་མཐོང་ཅན་རྣམས་དེ་རང་གི། ཇུས་ནང་ཁོང་གིས་གཏོར་བར་མཛད། དབང་ཆེན་ཁྲི་ལས་ཕབ་མཛད་ནས། དམའ་བ་མཐོ་སར་གཏད་པར་མཛད། ལྟོགས་པར་མཛད་པས་དད་པར་མཛད། ཕྱུག་པོ་སྟོང་པར་བཏོན་པར་མཛད། ཨབ་ར་ཧམ་དང་དེ་ཡི་བརྒྱུད་པ། ངེད་ཀྱི་མེས་པོར་དུས་རྒྱུན་དུ། གསུངས་བཞིན། ཉིད་ཀྱི་སྙིང་བརྩེ་ནི། ཐུགས་ལ་དྲན་ནས་ཉིད་ཀྱི་འབངས། ཡིས་ར་ཨེལ་ལ་གྲོགས་མཛད་དོ། ཅེས་སྨྲས་སོ། མ་རི་ཡ་མ་ཟླ་བ་གསུམ་ཙམ་ཨེ་ལེ་ལེ་ས་ལ་བེད་མཉམ་བཏང་ནས། མཉམ་བཏང་ནས་ཁྱིམ་དུ་ལོག་པས། དེ་ནས་ཡེ་ལེ་ལེ་ས་བེད་ལ་དུས་རན་ནས་བུ་ཞིག་སྐྱེས། ཁྱིམ་མཚེས་དང་གཉེན་རྣམས་ཀྱིས་ཇོ་བོས་ཁོང་ལ་ཐུགས་རྗེ་ཆེན་པོ་མཛད་པ་ཐོས་ནས་ཡི་རངས་སོ། ཞག་བརྒྱད་པ་ལ་བྱིས་པའི་གི་མདུན་ལྤགས་གཅོད་དུ་འོངས་ནས། འདིས་འདི་ལ།

འདོད། ཅེས་ཕ་ལ་ལག་བརྡ་བྱས་པ་དང་དེས་སམ་ཏ་ཞིག་ཁྱེར་དུ་བཅུག་སྟེ་ཁོ་ཡི་མིང། ཡོ་ཧ་ནན་ཡིན་བྲིས་པ་དང་ཐམས་ཅད་ངོ་མཚར་དུ་གྱུར་ཏོ། དེ་མ་ཐག་དེ་ཡི་ཁ་བྱེ་སྟེ་ལྕེ་གྲོལ་ནས་དཀོན་མཆོག་ལ། ངག་ནས། བསྟོད་བསྔགས་སོ། ཉེ་འཁོར་ནས། གནས་པ་ཐམས་ཅད་དབང་ཆ་དབང། ཡ་ཧུ་ད་ཡི་ཡུལ་ཡོངས་སུ། གཏམ་དེ་ཐམས་ཅད་དར་ཏེ། ཐོས་ཚད་ཀྱི་སྙིང་ལ་ཆས་ནས། ཇོ་བོ་ཡི་ཕྱག་ཁོའི་ཐོག་ཏུ་ཡོང་བས་བྱིས་པ་འདི་ཅི་ཞིག་འབྱུང་བར་གྱུར་སྨྲས་སོ། ཕ་ཟ་ཀར་ཡ་དམ་པའི་དམ་པའི་གི་ཐུགས་ཉིད་ཀྱིས་གང་ནས་འདི་སྐད། ཏེ་སུ། ཡིས་ར་ཨེལ་གྱི་དཀོན་མཆོག་གཙོ་བོར་བསྟོད། ཉིད་ཀྱི་མི་སྡེར་གཟིགས་ཏེ་ཐར་པ་གནང། སྔོན་གྱི་དུས་ནས་དམ་པའི་ལུང་བསྟན་པའི་ངག་གི་སྒོ་ནས་ཁོང་གིས་གསུངས་པ་ལྟར་དགྲ་དང། སྡང་མཁན་ལག་ནས་ངེད་བསྐྱབ་ཕྱིར། ངེད་ཀྱི་མེས་པོར་སྙིང་རྗེ་མཛད་པ་དང།

ངེད་དོན་ཐར་པའི་རྭ་མཆོག་འཁྲུངས་པར་མཛད། ང་ཡི་བུ་ཁྱོད་ཁྱོད་དཀོན་མཆོག་གི་མི་སྡེར་དཀོན་མཆོག་ཉིད་ཀྱི་བཀའ་དྲིན་ཆེན་པོ་ཡིན། སྡིག་བཤགས་གནང་བའི་ཐར་པའི་ངོ་འདྲེན་ཕྱིར། གནམ་ནས་ཐུགས་རྗེའི་ཉི་མ་འཆར་བའི་ཚེ། མུན་སྒྲིབ་འཆི་སྒྲིབ། སྡོད་པར་འོད་བཏང་ཕྱིར། ཞི་བདེའི་ལམ་ནང་རྐང་པ་འཇོག་པའི་ཕྱིར། གཙོ་བོ་ཕེབས་ལམ་འཇམ་ཕྱིར་སྔོན་འགྲོ་བས། བླ་ན་མེད་པའི་ལུང་དུ་སྟོན་པར་གྲགས་ཅེས་ལུང་བསྟན་ཏོ། བྱིས་པ་དེ་ཆེར་སྐྱེས་ཏེ།

སི་རི་ཡ་ཡི་སྤྱི་ཁྱབ་ཏུ་ཀི་རི་ནུ་ཡོད་དུས་སུ་བྱུང་མི་ཐམས་ཅད་རང་གི་མི་བྲེལ་བི་གའི་ཕྱིར་རང་རང་གི་ཕ་ཡུལ་དུ་སོང་ངོ། ཡོ་སེབ་དཱ་བིད་ཀྱི་རྒྱལ་རྒྱུད་ནས་ཡིན་བི་གའི་རང་དང་རང་གི་ཆུང་ཆུང་མ་མ་རི་ཡ་མ་དང་ལྡན་པ་གཉིས་ཀྱི་མི་འགྲིག་བི་གའི་ཕྱིར་དུ་ག་ལི་ལི་ཡི་གྲོང་ཁྱེར་ན་ཙ་རེད་ནས། ཨ་འུ་ད་རུ་ད། བིས་ཀྱི་གྲོང་ཁྱེར་བྷེར་ལིན་ཡིན་དུ་སོང་ངོ། དེར་ཡོང་དུས་སུ་གཏམ་དུ་རང་ནས་གསལ་སྔོན་སྐྱེ་འཁྲུངས་ཏེ། འཁྲུལ་ཁང་དུ་གནས་སའི་མེད་པས་རང་གི་དུས་དེ་འདྲའི་ཞིག་གི་ནང་དུ་བཞག་དགོས་ཡུལ་སྐོར་འདི་ལ་དུ་གཅིག་གནམ་ཐང་ཐ་སྐར་ཆེན་ལ་ལུག་ཁྱུའི་གསུང་གི་པ་ལས་གཅོད་པོ་ཡིས། ཕོ་ཉ་མངོན་དུ་བྱུང་ནས་དེ་རྣམས་ཀྱི་ཕོ་བྱ་གཙོ་བོ་ཡི་སྣང་བས་ཤིན་ཏུ་འཇིགས་སྐྲག་གོ། སྨྲས་ཏེ་ད་ལྟ་མ་རི་ཡ་མ་ལ་གསུང་གནང་སྟེ་ཡོད་པ་རེད། དེ་ནས་ཡབ་ཡེ་ཤུ་གི་འདི་དོན་ནས་ང་མི་མང་ཚང་མའི་གི་བར་ལ་དེ་རིང་གི་འདི་གི་འགྲོ་སྟངས་འདི་ཕུལ་ནས་ཡང་དགུང་སང་ཞུ་གི་ཡིན་ནོ་ཞེས། ད་རེ་ཌིའོ་ཉན་མཁན་གྱི་མི་མང་གི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་དེ་དུས་ཚོད་འདི་ནས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་དེ་གའི་དུས་ཚོད་ལ་བ་རང་ཚང་མ་ཡ་ཨ་ས Sandesh འགྲོ་སྟངས Sandesh ནས་འཁྱེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ།

འཛོམས་ནས་རྟ་ཁ་བ་ནམ་མཁའི་གི་ལྷ་ཡུལ་ལས་མཛེས་པ་ཡོད་པ་དང། བྱེའུ་སྐད་སྙན་པོ་དེ་ཚོས་དབང་པོ་ཡི་ནང་འདི་བཟུང་བ་དང་མེ་ཏོག་དྲི་ཞིམ་ནི་ང་ཚོ་ཡི་བདུག་སྤོས་ཡིན། ཉེ་ཆར་བཙོན་ནས་གློད་གྲོལ་ཐོབ་པའི་གི་རང་སྲོག་གཏོང་མཁན་དེ་ཆོས་ཡི་གོ་སའི་སྟོད་ནས་ཆོས་དཔོན་གྱི་ན་བཟའ་བ་ལས་མཐོང་ནས་ཆེ་བ་འདུག་ང་ཚོ་ལ་ཡང་ལྷ་འདྲ་བ་ཟླ་བ་དང་སྐར་མ་མང་པོ་ཡོད། ཕོ་ཉ་ནི་ང་ཚོ་ཡི་ཆོས་ཁང་གི་ཆོས་དཔོན་ལ་རོགས་བྱེད་ཕྱིར་སྣེ། ཁྲིད་བྱེད་མཁན་ཡིན། ངས་ཆོས་ཁང་འདི་ལྟར་གསལ་བ་ངས་བརྗོད་མི་ཐུབ། གསང་བའི་གི་ཆོས་ཡང་ཆོས་ཁང་ཡང་ཡང་རྗེས་སུ་མ་ཤི་ཀ་པ་རྣམས་བཟུང་ནས། བཙོན་དུ་ཁྲིད་ཡོད། འདི་རུ་མ་ཤི་ཀ་པ་ཚོས་མག་པའི་གི་རང་གི་བཙོན་པ་ལ་རྒྱན་ཆ་ཡོད་པའི་དགའ་སྤྲོ་ལྟར་ལག་པ་ལྕགས་སྒྲོག་དགའ་པོ་ཡི་ངང་ནས་གྱོན་གི་ཡོད། བཙོན་ཁང་ནང་དུ་ད་དུང་ཆུ་ཡོད་ཁོ་ལ་ཁོང་གི་འོ་དང། འཁྱུད་པ་ཐོབ་པ་ཡོད་རྒྱལ་པོའི་གི་ནང་འདི་ཁྱེད་ཀྱི་འགྱུར་བ་གཏོང་མི་ཐུབ། ང་ཡིས་མ་ཤི་ཀ་པ་དངོས་གནས་དགའ་སྣང་ཆེན་པོ་གསུང་རབ་ནང་དང་ས་འོག་ཆོས་ཁང་དང་བཙོན་ཁང་ནང་དུ་ཐོབ་བྱུང། ས་འོག་ཆོས་ཁང་ལ། མནར་གཅོད་བཏང་ཡོད། འོན་ཀྱང་གསང་བའི་གི་སྐོར་སྲུང་དང་གཞུང་གི་ཚོགས་མིའི་ཁྲོད་དུ་ཡང་གྲོགས་པོ་མང་པོ་ཡོད། སྐབས་རེ་གསང་བའི་གི་དད་པ་བྱེད་མཁན་ཚོས་ས་འོག་ཆོས་ཁང་ལ་སྐྱབས་ཀྱི་ཡོད། ཉེ་ཆར་རོ་ཤི།

གཞུང་གི་ལས་ཁུངས་ནང་ཁུངས་ནང་དང། དྲིལ་བསྒྲགས་ཚོགས་པའི་གི་ནང་དང། གཞན་གང་དུ་ལས་ཀ་བྱེད་མཁན་རྣམས་ཕྱི་དམར་ཤོག་ཡིན། མི་ནས་མི་ཡིན་ཅིང་ཞེས་འགྲེལ་པ་ཞེས་བྱ་བའི་དམར་ཤོག་གི་གསར་ཤོག་འདི་ཡིས་བུད་མེད་དམར་ཤོག་དྲིལ་བསྒྲགས་ཚོགས་པའི་གི། ནང་དུ་ལས་ཀ་ཤེས་མཁན་ཞིག་གི་སྐོར་གསུངས་བྱས་ཡོད། འདི་ཆེ་མོའི་ལས་ཀ་ཚར་ཟིན་པ་དང་རང་གི་སྡོད་གནས་སུ་ཕྱིན་ནས་དེ་རུ་རང་གི་ཁྱོ་ག་ག་ལས་ག་ནས་ཡོད་པ་དེ་ལ་ཐུག་གི་རེད། དགོང་དྲོ་ཡི་ཞལ་ལག་གྲུབ་རྗེས་ཁོང་གཉིས་ནང་རང་གི་ཁྱིམ་དུ། ཁང་པ་གཞན་ཚོ་ཡི་མི་རྣམས་ཐུག་ནས་གསུང་རབ་བཟང་པོ་ཐོབ་བྱས་པ་དང་སྨོན་ལམ་འདེབས་ཀྱི་ཡོད། དེ་འདྲ་ནི་མང་ཤོས་འཛམ་གླིང་ཡོངས་སུ་ཡོང་གི་ཡོད་མི་རྡོ་ཁྲ་མང་པོ་ཡི་ཡུལ་དུ་མཆིས། དད་པ་མིན་པ་མཐུན་མཁན་མང་པོ་ཡོད་དེ་ཚོ་ཡི་ཆོས་ཁང་གི་དགའ་སྟོན་ཁག་ལ་མཉམ་ཞུགས་བྱེད་རྒྱུ་མང་པོ་གི་མི་མིན་བསམ་གི་ཡོད་དེ་ཡི་ཚབ་ཏུ་རང་གི་སྡོད་གནས་ནས་མདང་ལས་དགེ་འདུན་བཟུང་ནས་ཁུག་སིལ་ཐོག་གི

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།